ད་ལྟ་ཀུན་གླེང་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་དེ་སྙན་སྒྲོན་ཞུ་མཁན་བསོད་ནམས་དབྱངས་འཛོམས་ཡིན་ང་ཚོའི་གསར་འགྱུར་ནང། སྲིད་འཛིན་ཟུར་པ Trump གྱིས་ཁ་གཏད་འོས་མིའི་སྲིད་འཛིན་གནང་རྒྱུའི་ཆ་རྐྱེན་ཚང་ཡོད་མེད་གླེང་བར་བརྟེན་རྩ་ཁྲིམས་ལྟར་འོས་མིར་སྲིད་འཛིན་གནང་རྒྱུའི་ཆ་རྐྱེན་གང་དང་གང་ཡོད་མེད་སྐོར། ཨ་རིའི་གྲོས་ཚོགས་གོང་མའི་ནང་ལ་ལྷོ་ཕྱོགས་ས་མཚམས་ཀྱི་བདེ་འཇགས་དང་ཡུ་ཀུ་རེན་ཨི་ཟི་རལ་བཅས་ལ་དམིགས་འབེན་བྱས་པའི་ཁྲིམས་འཆར་ལ་རྒྱབ་སྐྱོར་ཐོབ་མེད་པའི་སྐོར། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་དཀྱིལ་ཤར་ཁུལ་དུ་ཕེབས་ཏེ་ཨི་སི་རལ་དང་ཧ་མ་སི་དབར་གྱི་དཀའ་རྙོག་སེལ་རྒྱུའི་འབད་བརྩོན་གནང་བཞིན་པའི་སྐོར་དང། ཡང་དབྱིན་ཡུལ་གྲོས་ཚོགས་ཀྱིས་བོད་ཀྱི་ལོ་གསར་སྲུང་བརྩི་ཞུས་པ་སོགས་རྒྱལ་སྤྱིའི་གནས་ཚུལ་ཁག་ཅིག་སྙན་སྒྲོན་ཞུ་གི་ཡོད། ཨ་རིའི་སྲིད་འཛིན་ཟུར་པ Trump གྱིས་ཁ་གཏད་འོས་མིའི་སྲིད་འཛིན་གནང་རྒྱུའི་ཆ་རྐྱེན་ཚང་ཡོད་མེད་གླེང་པ་དེ་ནི་ཁོང་གི་ཇུས་ཤིག་ཡིན་པ་དང་བསྟུན། ཨ་རིའི་རྩ་ཁྲིམས་ལྟར་སྲིད་འཛིན་འོས་མི་སྲིད་འཛིན་གནང་རྒྱུའི་ཆ་རྐྱེན་གང་དང་གང་ཡིན་མིན་སྐོར་ཨ་རིའི་རླུང་འཕྲིན་ཁང་གི་གནས་ཚུལ་ཞིག་གཤམ་ལ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གི་རེད། ཨ་རིའི་ལས་ཐོག་ཁ་གཏད་ཚོགས་པ་སྤྱི་མཐུན་ཚོགས་པའམ Republican གྱི་ཨ་རིའི་སྲིད་འཛིན་རྗེས་མའི་འོས་མིའི་འོས་གཞིའི་ནང་ནས་གོང་དུ་ཡོད་པ་སྲིད་འཛིན་ཟུར་པ Donald Trump གྱིས་རང་ཉིད་འདེམས་བསྐོ་ཡོང་ཐབས་ལ་ཁོང་གི་ཇུས་ལྷང་ངེར་མང་པོར་རྒྱུས་ཡོད་པ་ཞིག་ཁོང་གི་སྐབས་ཐོག་དོ་ཟླ་བ Nikki Haley སྒང་ལ་གཏོང་བཞིན་པ་ཞིག་ནི། ནི་ཁི་ཧེ་ལི་ཨ་རི་རང་དུ་མངའ་སྡེ South Carolina རུ་འཁྲུངས་དུས་ཁོང་གི་ཕ་མ་རྒྱ་གར་བའི་མི་རྒྱུད་གཉིས་པོ་དེ་དུས་ཨ་རིའི་རྒྱལ་འབངས་མིན་པས་ནི་ཁི་ཧེ་ལི་ཨ་རིའི་སྲིད་འཛིན་གྱི་འོས་མི་གནང་རྒྱུའི་འོས་ཆོས་ཚང་གི་མེད་པས་ཐོབ་ཐང་མེད་པ་ཞིག Trump གྱིས་སྤེལ་གནང་གིས་ཨ་རིའི་རྩ་ཁྲིམས་ཀྱིས་ག་རེ་གསུངས་ཡོད་པ་རྒྱལ་རབས་ཀྱི་སློབ་དཔོན Allan Lichtman གྱིས་ངོ་སྤྲོད་གནང་གསལ་ལ། Age། Requirement of thirty five years or older། ཁྱེད་རང་གིས་ཨ་རིའི་སྲིད་འཛིན་གྱི་འོས་མི་བྱེད་རྒྱུར་ཁྱེད་རང་གི་ཕ་མ་ཨ་རིར་གཏན་སྡོད་ཡིན་དང་མིན་ཨ་རིའི་རྒྱལ་འབངས་ཡིན་དང་མིན་སོགས་ཀྱི་ཁྱད་པར་མེད་པར་ཁྱེད་རང་རང་ལོ་སུམ་ཅུ་སོ་ལྔ་ཡང་ན་དེ་ལས་རྒན་པ་ཞིག་དང་ཁྱེད་རང་རང་ཨ་རིར་སྐྱེས་པའི་ཨ་རིའི་རྒྱལ་འབངས་ཡིན་པ་ཞིག་དང་ཉུང་མཐར་ལོ་བཅུ་བཞི་རིང་ཨ་རིར་བཅའ་སྡོད་ཞིག་དགོས་ཀྱི་ཡོད་རེད་སོགས་ངོ་སྤྲོད་གནང་གི། སྐུ་ཞབས Trump གྱིས་རང་གི་དོ་ཟླ་བ་ཚོ་རིལ་རྒྱུར། དོ་ཟླ་བ་ཚོའི་སྐྱེས་ཡུལ་དང་རྒྱུད་པའི་ཐད་ནས་འོས་ཆོས་མ་ཚང་བར་བཟོ་ཐབས་ཀྱི་ཇུས་བཏང་སའི་གྲས་ལ། སྲིད་འཛིན་ཟུར་པ Barack Obama དང་ཉིས་སྟོང་བཅུ་དྲུག་གི་ལོའི་འོས་མི་དོ་ཟླ་བ་གྲོས་ཚོགས་འཐུས་མི Ted Cruz། Marco Rubio སོགས་ཡོད་པ་དང། ཕྱི་མི་ཨ་རི་ལ་སྤོ་མཁན་ཚོ་ཆ་རྐྱེན་ཁ་ཤས་ཚང་ན་ཨ་རིའི་རྒྱལ་འབངས་བྱེད་རྒྱུ་ཡོད་ནའི་ཨ་རིའི་སྲིད་འཛིན་དེ་ཨ་རི་རང་དུ་འཁྲུངས་པའི་ཨ་རིའི་རྒྱལ་འབངས་ཞིག་དགོས་ཀྱི་ཡོད་པའི་རྒྱུ་མཚན་དེ་སྲིད་དོན་རིག་པའི་སློབ་དཔོན Mark Hanson གྱིས་ངོ་སྤྲོད་གནང་གསལ་ལ། There will never be any ཨ་རིའི་སྲིད་འཛིན་དེ་ཨ་རི་རང་དུ་འཁྲུངས་དགོས་ཡིན་ན་ཨ་རི་མིན་པའི་རྒྱལ་ཁབ་གཞན་དག་ལ་ལ་ཞེན་བཅངས་སྲིད་པ་ཡང་ན་ཨ་རིའི་རྒྱལ་མཚན་ལས་རྒྱལ་ཁབ་གཞན་དག་གི་རྒྱལ་མཚན་གོང་དུ་བཀུར་སྲིད་པ་སོགས་བསམ་ཡུལ་ལ་ཤར་མི་དགོས་པའི་སླད་དུ་ཡིན་པ་གསུངས་བཞག། ཨ་རིའི་སྲིད་འཛིན་དེ་ཨ་རི་རང་དུ་འཁྲུངས་པའི་ཨ་རིའི་རྒྱལ་འབངས་ཤིག་ཡིན་དགོས་ཀྱི་ཡོད་པའི་རྩ་ཁྲིམས་དེ་ལས་སླ་པོར་འགྱུར་ཡག་མེད་པ་ཞེས་ཀྱང་སློབ་དཔོན Allan Lichtman གྱིས་ངོ་སྤྲོད་གནང། མཛད་ལ།
རྩ་ཁྲིམས་ཐད་ལ་འགྱུར་ལྡོག་གཏང་རྒྱུར་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀའི་འཐུས་མི་གསུམ་ཆ་གཉིས་ཀྱི་མོས་མཐུན་དང་ཨ་རིའི་མངའ་སྡེ་བཞི་ཆ་གསུམ་གྱི་བཀའ་ཁྲོལ་ཚང་དགོས་ཀྱི་ཡོད་རེད་ལ་དེ་ལ་འགྱུར་ལྡོག་དགོས་པའི་དགོས་འདུན་གོང་འོག་ག་པར་ནས་ཡང་གོ་ཡག་མི་འདུག་ཞེས་གསུངས་ཀྱི། སྲིད་དོན་རིག་པའི་སློབ་དཔོན Ravi Perry གསུངས་གསལ་ལ། སྐྱེས་ཡུལ་དང་རྒྱུད་པའི་ཐད་ནས་གནོད་སྐྱེལ་གར་ཡོང་མཁན་ཚོ་ལ་རང་གི་སྐྱེས་ཚེས་ཀྱི་ལག་འཁྱེར་བསྟན་བྱས་ཁ་གཏད་བཅག་དགོས་རེད་ལ།
དཀྲུག་མཁན་དེའི་རིགས་ཚོ་མི་རིགས་ཀྱི་ཁྱད་པར་ཙམ་ལ་བརྟེན་ནས་མི་ལ་ཉེ་རིང་དབྱེ་འབྱེད་དང་སོ་སོ་དང་འདྲ་པོ་མིན་པའི་མི་དང་ཕྱི་མི་ལ་སྡང་འཛིན་གྱི་ཞེད་སྣང་བྱེད་མཁན་གྱི་རིགས་ཡིན་པའི་བག་ཆགས་དེ་འདྲ་ཡང་བསྟན་གྱི་ཡོད་དུས་ཨ་རིའི་ཆབ་སྲིད་ནང་ལ་མི་དེ་འདྲ་ལམ་ལ་བཏང་ཡ་མེད་པ་བསྟན་དགོས་རེད་སོགས་གསུངས་བཞག། Nikki Haley མཚན་དང་པོ་ནི Nimrata ཞེས་རྒྱ་གར་བའི་མཚན་ཞིག་ཡོད་པ་དེ་ལ Trump གྱིས་འཕྱ་སྨོད་བརྒྱབ་པ་ལྟ་བུ་དང། འཁྲུངས་སྟངས་ཀྱི་ཐད་ནས་འོས་ཆོས་མ་ཚང་བ་བཟོས་པ་སོགས་ལ Nikki Haley ཡ་མེད་བཏང་བ་ལྟ་བུ་ཞིག་གནང་གི་འདུག་སྟེ་འཁྲུངས་ས་དང་འཁྲུངས་སྟངས་ཀྱི་ཐད་ནས་དཀྲུག་མཁན་བྱུང་དུས་མི་རྣམས་ཀྱིས་སྤྱི་ཟླ་བཅུ་གཅིག་གི་རང་གི་འོས་ཤོག་མ་འཕྱུག་པའི་སླད་དུ་ཨ་རིའི་རྩ་ཁྲིམས་དང་དངོས་ཡོད་གནས་ཚུལ་ལ་ཐུགས་སྣང་དང་རྒྱུས་མངའ་གནང་དགོས་པ་དབྱེ་ཞིབ་པས་གསུང་གི་ཡོད་པ་སོགས་འདི་ག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ Veronica Balderas Iglesias གིས་གནས་ཚུལ་བཀོད་གནང་བཞག།
ཨ་རིའི་གྲོས་ཚོགས་གོང་མའི་ནང་ལ་ལྷོ་ཕྱོགས་ས་མཚམས་ཀྱི་བདེ་འཇགས་དང་ཡུ་ཀུ་རེན་ཨིསི་རཱཨེལ་བཅས་ལ་དམིགས་པའི་ཌོ་ལར་ཐེར་འབུམ་བརྒྱ་དང་བཅོ་བརྒྱད་ཀྱི་རོགས་སྐྱོར་ཁྲིམས་འཆར་ཞིག་བཏོན་ཡོད་པ་དེ་ལ་སྤྱི་མཐུན་ཚོགས་པའི་འཐུས་མི་རྣམས་ཀྱིས་དགག་བྱ་གནང་སྟེ་ལམ་ལྷོང་བྱུང་མེད་པའི་སྐོར་གྱི་གནས་ཚུལ་ཕུན་ཚོགས་ལྷུན་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གི་རེད། ཨ་རིའི་གྲོས་ཚོགས་གོང་མའི་སྤྱི་མཐུན་ཚོགས་པའི་འཐུས་མི་འགའ་ཤས་ཀྱིས་ཨ་སྒོར་ཐེར་འབུམ་བརྒྱ་དང་བཅོ་བརྒྱད་ཀྱི་བདེ་འཇགས་གྲོས་ཆོད་དེ་བཀག་པའི་རྗེས་སུ་གྲོས་ཚོགས་གོང་མས་ད་ལྟ་ཡུ་ཁུ་རེན་ལ་ཨ་སྒོར་ཐེར་འབུམ་དྲུག་ཅུ་དང། ཨི་ཟི་རེལ་ལ་ཨ་སྒོར་ཐེར་འབུམ་བཅུ་བཞི་ཡི་རོགས་དངུལ་མཁོ་སྤྲོད་བྱ་རྒྱུ་ཡི་ཁྲིམས་འཆར་ཞིག་ལ་དགོངས་པ་བཞེས་ཀྱི་ཡོད་པ་དང། དེ་ནི་ཨ་རི་ཡི་ཕྱི་ཡི་རྒྱལ་ཁབ་ལ་རོགས་དངུལ་ཨ་སྒོར་ཐེར་འབུམ་དགུ་བཅུ་གོ་ལྔ་འགྲོ་སོང་གཏང་རྒྱུ་ཡི་འཆར་གཞིའི་ནང་གི་ཆ་ཤས་ཤིག་ཡིན་པ་རེད། ང་ཚོ་བདུན་ཕྲག་གཅིག་གི་གོང་ཙམ་ནས་ཤེས་རྟོགས་བྱུང་ཡོད་རེད་སྐབས་དེ་ལ Trump ཡིས་ཁོང་རང་གི་འོས་བསྡུ་ལ་ཕན་ཐོགས་ཡོང་རྒྱུ་ལ་དམིགས་ནས་དེ་དོན་ཐེ་བྱུས་བྱས་ཡོད་པ་དང་ཁོང་རང་ཉིད་ཀྱིས་ས་མཚམས་ཀྱི་འཁྲུག་ཟིང་དེ་ལ་དགའ་བོ་ཡོད་ཅེས་པའི་སྐད་ཆ་དེ་འདྲ་བཤད་མྱོང་ཡོད་རེད། དེ་བས་ང་ཚོ་ལ་གཅིག་བྱས་ན་གདམ་ག་ལོགས་ཀ་ཞིག་དགོས་ཀྱི་རེད་བསམ་གྱི་འདུག་སྲིད་དོན་ཚོགས་པ་གཉིས་ཆ་ནས་ཕྱི་མི་གནས་སྤོ་བ་ཚོས་ཨ་རི་ཡི་ས་ཐོག་ལ་སྐྱབས་བཅོལ་ཞུ་རིང་ཨ་རི་ལ་བསྡད་ཆོག་པའི་ཐོབ་ཐང་དེ་མཇུག་སྒྲིལ་ཡོང་ཐབས་དང། ཨ་རིའི་ནང་ལ་ས་མཚམས་བརྒལ་ནས་སླེབས་པའི་མི་འབོར་དེ་ཚད་ངེས་ཅན་ཞིག་ལ་སླེབས་དུས་ཨ་རི་དང་མེག་སི་ཀོ་ས་མཚམས་སྒོ་རྒྱག་རྒྱུའི་སྐོར་ལ་གྲོས་བསྡུར་གནང་གི་ཡོད་ཀྱང།

དེ་ཡིས་ཁོ་ཚོས་ཁ་བཤད་ཆུ་ཡི་ལྦུ་བ་ཙམ་ལས་དོན་ངོ་མ་ལག་ལེན་བསྟར་འདོད་མེད་པ་དེ་མཚོན་གྱི་ཡོད་རེད། དོན་དམ་ན་ས་མཚམས་བདེ་འཇགས་ཀྱི་གནད་དོན་དེས་ང་ཚོའི་རྒྱལ་ཁབ་བདེ་འཇགས་ལ་ཉེན་ཁ་བཟོ་གི་མ་རེད། དེ་འོས་བསྡུ་ལ་དམིགས་ནས་ཆེད་མངགས་ཀྱིས་བཟོས་པའི་གླེང་གཞི་ཙམ་ཞིག་རེད་ཅེས་གསུངས་འདུག། ཡང་དམངས་གཙོ་ཚོགས་པའི་འཐུས་མི་ཚོས་ཡུ་ཁུ་རེན་ལ་རོགས་དངུལ་མ་སྤྲད་པ་ཡིན་ན་མཇུག་འབྲས་ཚབས་ཆེན་འབྱུང་རྒྱུ་ཡི་ཉེན་བརྡ་བཏང་ཞིང།

དེ་ནས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁེན་དཀྱིལ་ཤར་ཁུལ་དུ་ཕེབས་ཏེ་ཨི་ཟི་རལ་དང་ཧ་མ་སི་དབར་གྱི་དཀའ་རྙོག་སེལ་རྒྱུའི་འབད་བརྩོན་གནང་བཞིན་ཡོད་ན་ཡང་ཨ་རི་དང་ཁ་ཏར་ཨི་ཇིབ་ཀྱིས་བར་འདུམ་གནང་པའི་ཧ་མ་སིའི་མི་གཏའ་གློད་རྒྱུའི་གྲོས་འཆར་ལ་ཨི་ཟི་རལ་གྱི་སྲིད་འཛིན་གྱིས་ངོས་ལེན་གནང་མེད་པའི་སྐོར་གྱི་གནས་ཚུལ་དཀོན་མཆོག་དོན་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གི་རེད། བདུན་ཕྲག་འདིའི་གཟའ་ལྷག་པའི་ཉིན་ནི་བཅུ་བའི་ཚེས་བདུན་ཉིན་ཧ་མ་སིས་ཨི་ཟི་རལ་དུ་གཏོར་རྒོལ་བྱས་ནས་ཟླ་བ་བཞི་འགོར་བའི་ཉིན་མོ་རེད་ལ། གཏོར་རྒོལ་དེའི་འོག་ཏུ་ཨི་ཟི་རལ་གྱི་མི་ཆིག་སྟོང་ཉིས་བརྒྱ་བསད་ཅིང། ཨ་རིས་འཇིགས་སྐུལ་དྲག་སྤྱོད་པར་ངོས་འཛིན་བྱ་བཞིན་པའི་ཧ་མ་སིས་མི་གཏའ་ཉིས་བརྒྱ་དང་བཞི་བཅུ་བཙན་ཁྲིད་བྱས་པའི་གྲས་ནས་བརྒྱ་དང་སུམ་བཅུ་ད་དུང་ཡང་གར་སོང་ཆ་མེད་དུ་གྱུར་ལ། ཉིན་མོ་འདི། ཕེ་རེ་སི་འདུས་པའི་འཛམ་གླིང་གི་གྲོང་ཁྱེར་གང་སར་རྗེས་དྲན་མཛད་སྒོ་འཚོགས་འདུག། ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁིན་དབུས་ཤར་ས་ཁུལ་དུ་ཕྱིན་ནས་ཨ་རིའི་མི་དྲུག་འདུས་པའི་མི་གཏའ་དག་གློད་གྲོལ་ཡོང་རྒྱུ་དང་དམག་འཁྲུག་མཚམས་འཇོག་རྒྱུ། ག་ཟ་གི་མི་རྣམས་ལ་མི་ཆོས་རོགས་རམ་བྱ་ཐུབ་རྒྱུ་བཅས་ལ་འབད་བརྩོན་བྱ་བཞིན་ཡོད་མོད། ཡིན་ན་ཡང་དབྱི་སི་རལ་གྱི་སྲིད་འཛིན་ནེ་ཐན་ཡ་ཧོ་ཡིས་ཧ་མ་སི་གི་དགོས་འདུན་གཅིག་ངོས་ལེན་བྱེད་ཀྱི་མེད་ཅིང། དེ་ནི་དབྱི་སི་རལ་གྱི་དམག་མི་མཐའ་དག་ག་ཟ་ནས་ཕྱིར་འཐེན་བྱ་རྒྱུ་དེ་རེད་ཅེས་གསར་འགྱུར་སྤེལ་འདུག། היום אמרתי למזכיר המדינה בלינקן། དེ་རིང་ངས་ཕྱི་སྲིད་དྲུང་ཆེ Blinken ལ་བཤད་རྒྱུ་ནི་ཧ་མ་སི་ཕམ་པར་བརྒྱབ་རྗེས་ང་ཚོས་ག་ཟ་གི་དམག་ཕྱིར་འཐེན་བྱ་རྒྱུར་ཁག་ཐེག་བྱ་ངེས། ལོ་རྒྱུས་ཀྱིས་བདེན་དཔང་བྱས་པ་གཅིག་ལ། ཨི་ཟི་རལ་གྱི་ངོས་ནས་རྒྱལ་སྲུང་དམག་དང་བདེ་འཇགས་སྲུང་སྐྱོབ་ཀྱི་དམག་བརྒྱུད་དེ་གཞི་ནས་ལས་དོན་འདི་བསྒྲུབ་ཐུབ་པ་ཞིག་རེད་ཟེར། གཟའ་ལྷག་པའི་ཉིན་ཚོགས་པའི་གསར་འགོད་ལྷན་ཚོགས་གཞན་ཞིག་གི་སྟེང Blinken གྱིས་གཏམ་བཤད་འདི་ལྟ་བུ་ཞིག་ཀྱང་སྤེལ་འདུག། ཧ་མ་སིའི་རེ་འདུན་ཁག་ཅིག་ནི་འགྲུབ་ཐབས་མེད་པ་མངོན་གསལ་རེད། ཡིན་ན་ཡང་ང་ཚོས་གྲོས་མཐུན་འཇོག་རྒྱུར་མཐུན་རྐྱེན་ཞིག་བསྐྲུན་གྱི་ཡོད་ལ། གྲོས་མཐུན་འཇོག་མ་ཐུབ་ཀྱི་བར་དུ་མུ་མཐུད་འབད་བརྩོན་བྱ་ངེས་ཡིན་ཟེར། ཐེལ་ཨ་ཝིབ་གྲོང་ཁྱེར་དུ་གློད་གྲོལ་བཏང་ཟིན་པའི་ཨི་ཟི་རལ་གི་མི་སྐོར་ཞིག་གིས་ནེ་ཐན་ཡ་ཧུ་ཡིས་ལྷག་མ་གི་མི་གཏའ་དག་གི་ཆེད་དུ་གྲོས་མཐུན་འཇོག་རྒྱུར་འབོད་སྐུལ་བྱས་འདུག།
སྐུ་ཞབས་ནེ་ཐན་ཡ་ཧུ་ལ་བསྐྱར་དུ་ཞུ་བ་བྱ་རྒྱུ་ཞིག་ལ་ཡོད་ཚད་ཁྱོད་ཀྱི་ལག་ཏུ་ཡོད། ཁྱོད་ཀྱི་ནུས་པ་ནི་ཆེ་ཤོས་དེ་རེད། ང་ནི་ཧ་ཅང་འཇིགས་ཤིང་སྐྲག་ལ། གལ་ཏེ་ཁྱོད་ད་དུང་ཧ་མ་སི་རྩ་མེད་དུ་གཏོང་རྒྱུའི་ལམ་ཁ་འདིར་ཕྱིན་ན་གློད་གྲོལ་གཏོང་རྒྱུའི་མི་གཏའ་ཞིག་ལྷག་མི་སྲིད་ཟེར། སྦི་ལིན་ཁིན་གྱིས་དབྱི་སི་རལ་གྱི་དཔོན་རིགས་ཀྱི་བར་དུ་གྲོས་མོལ་བྱ་སྐབས་ག་ཟ་རུ་ཕཱ་ལེ་སི་ཐན་པ་དག་རྐྱེན་འདས་སུ་འགྲོ་བཞིན་པའི་གྲངས་ཀ་མང་རུ་འགྲོ་བཞིན་པ་དང་ཧ་མ་སི་ལ་ཁ་གཏད་པའི་དམག་དོན་བྱེད་སྒོ་གང་གི་སྐབས་སུ་ཡང་མི་མང་དཀྱུས་མ་གི་བདེ་འཇགས་ཨང་དང་པོར་འཇོག་དགོས་པའི་སྐོར་གླེངས་འདུག། ཧ་མ་སི་གི་དབང་འོག་གི་ག་ཟ་འཕྲོད་བསྟེན་སྡེ་ཚན་གྱིས་བཤད་ན། བཅུ་བའི་ཚེས་བདུན་གྱི་ཚུན་དུ་མ་མཐའ་ཡང་ག་ཟ་རུ་མི་གྲངས་ཉིས་ཁྲི་བདུན་སྟོང་བཞི་བརྒྱ་བདུན་ཅུ་དོན་བརྒྱད་བསད་ཡོད་ཅིང། ཡང་གསར་འགྱུར་ནང་འཁོད་གསལ་ལ། རྐྱེན་འདས་སུ་ཕྱིན་པའི་མིའི་བརྒྱ་ཆ་གི་བདུན་ཅུ་བུད་མེད་དང་བྱིས་པ་རེད་ལ། ཕ་ལེ་སི་ཐན་གྱི་མི་དྲུག་ཁྲི་དྲུག་སྟོང་བརྒྱད་བརྒྱ་ལ་རྨས་ཕོག་ཡོད་པར་འཁོད་འདུག་གཞན་ཡང་སྦི་ལིན་ཁིན West Bank རུ་ཕྱིན་ནས་ཕ་ལེ་སི་ཐན་དབང་འཛིན་ལས་ཁུངས་ཀྱི་འགན་འཛིན་ཨ་པ་སི་དང་ཐུག་འཕྲད་གྲོས་མོལ་བྱས་ཤིང།

མར་ཤལ་གླིང་ཕྲན་གྱི་རྒྱལ་དར་འཕྱར་བའི་སྣུམ་གྱི་གྲུ་གཟིངས་ལ་ཧུ་ཐི་གྱེན་ལོག་པས་མཚོན་ཆ་འཕེན་ནས་མེ་ཤོར་བའི་སྐབས་ལ་རྒྱ་གར་མཚོ་དམག་གིས་རོགས་པ་བྱས་པ་དང་གཞན་ཡང་མཚོ་ཇག་གིས་བཟུང་པའི་གྲུ་གློད་བཀྲོལ་གཏོང་ཆེད་རོགས་པ་བྱས་ཡོད་པ་རེད། རྒྱ་གར་མཚོ་དམག་གྲུ་གཟིངས་ཀྱིས Arabian མཚོ་ཐོག་ལ་ཚོང་ཟོག་འཁྱེར་བའི་གྲུ་གཟིངས་ལ་སྲུང་སྐྱོབ་སྤྲད་བཞིན་ཡོད་པ་རེད། འོན་ཀྱང་རྒྱ་གར་གྱིས་ཨ་མི་རི་ཀས་སྣེ་ཁྲིད་པའི་མཚོ་དམར་པོའི་ཐོག་ལ་ཧུ་ཐིའི་གཏོར་རྒོལ་དང་རྒོལ་རྡུང་གིས་རྒྱལ་སྤྱིའི་གྲུ་ཁའི་རྒྱུད་ཀྱི་ཚོང་འབྲེལ་ལ་གནོད་སྐྱོན་བཏང་དང་གཏོང་བའི་ལས་འགུལ་ལ་ཁ་གཏད་གཅོག་རྒྱུའི་ལས་དོན་ནང་ལ་འཛུལ་ཞུགས་བྱས་མེད་པ་རེད། སྤྱི་ཟླ་བཅུ་གཉིས་ནས་བཟུང་རྒྱ་གར་གྱི་དམག་གྲུ་ཆེན་པོ་བཅུ་བཏང་ཡོད་པ་ནས་ཁག་གཅིག་ན་མེ་ཤུགས་འཕུར་མདའ་ཚད་བཟུང་པ་ལྟར་གཏོང་བའི་ནུས་པ་ཡོད་པ་དང་སྐོར་གཡེང་བྱེད་རྒྱུའི་ཐད་འཕུར་གནམ་གྲུ་བཏང་ཡོད་པ་དེ་ཚོ་ནི་མཚོ་དམར་པོའི་ཤར་ཕྱོགས་ལ་བཏང་ཡོད་པ་རེད། I think the scale is quite unprecedented and I think in some ways དམག་གྲུ་སོགས་འགྲེམས་འཇོག་བྱས་པའི་ཚད་གཞི་ནི་སྔར་བྱུང་མྱོང་མེད་པ་ཞིག་རེད། རྒྱ་གར་མཚོ་དམག་ནི་མངའ་ཁུལ་དུ་སོ་སོའི་ཁེ་ཕན་སྲུང་སྐྱོབ་བྱེད་པ་ཙམ་དུ་མ་ཟད་རྒྱལ་སྤྱིའི་ཐུན་མོང་གི་ཁེ་ཕན་ལ་ལྟ་རྟོག་བྱེད་རྒྱུའི་ནུས་པ་དང་གདེང་ཚོད་སྟོབས་ཤུགས་ཡོད་མཁན་ཞིག་ཡིན་པ་མཚོན་གྱི་ཡོད་རེད་ཅེས་བརྗོད་འདུག། མཚོ
དམག་གིས་མེ་ཤུགས་འཕུར་མདའ་དང་མི་མེད་གནམ་གྲུས་གཏོར་བའི་གྲུ་གཟིངས་གཉིས་ལ་རོགས་པ་བྱས་ཡོད་རེད་ཅེས་མཚོ་དམག་ལས་བྱེད་ཀྱིས་བརྗོད་འདུག་དེང་སྐབས་དེ་ཁུལ་དུ་མཚོ་ཇག་མང་དུ་འགྲོ་བའི་སྐབས་སུ་མཚོ་ཇག་བཀག་འགོག་བྱེད་ཆེད་སྐོར་གཡེང་གི་ལས་དོན་ལ་དམིགས་སུ་བཀར་བཞིན་ཡོད་པ་རེད། བདུན་ཕྲག་སྔོན་མར་ཨི་རན་གྱི་རྒྱལ་དར་འཕྱར་བའི་ཉྭ་པའི་གྲུ་གཟིངས་གཉིས་མཚོ་ཇག་གིས་བཟུང་པ་རྣམས་གློད་གྲོལ་ཐོབ་རྒྱུ་དང་བཙན་ཁྲིད་བྱས་པའི་ཉྭ་པ་རྣམས་གློད་གྲོལ་ཆེད་དུ་རོགས་པ་བྱས་ཡོད་པ་རེད། རྒྱ་གར་གྱི་རྒྱལ་སྲུང་དྲུང་ཆེ་རཱ་ཇི་ནཱཐ་སིང་གི་བཀོད་མངགས་འོག་ལ་མཚོ་ཁུལ་ཞིབ་འཇུག་ཆེད་གྲུ་གཟིངས་ཆེད་མངགས་བཏང་ཡོད་པ་དེའི་དམིགས་ཡུལ་ནི་ཚོང་དང་མངའ་ཁུལ་གྱི་བདེ་འཇགས་སྲུང་སྐྱོབ་ཆེད་དུ་ཡིན་ཅེས་གསུངས་འདུག། hamari nausena itni sashakt ho chuki hai། ང་ཚོའི་མཚོ་དམག་ནི་སྟོབས་ཤུགས་ཆེན་པོ་ཆགས་ཡོད་ཙང་རྒྱ་གར་རྒྱ་མཚོ་དང་རྒྱ་གར་ཞི་བདེ་རྒྱ་མཚོའི་ཁུལ་དུ་སྲུང་སྐྱོབ་སྤྲོད་མཁན་ཨང་དང་པོ་ཡིན་པ་ངས་གདེང་ཚོད་མཐོན་པོའི་སྒོ་ནས་ཞུ་ཐུབ་ཀྱི་ཡོད་ཅེས་གསུངས་འདུག། བོད
དང་ཧི་མ་ལ་ཡའི་ས་མཚམས་སུ་རྒྱ་ནག་རྒྱ་གར་དབར་ལ་རྩོད་པ་ཡོད་པར་བརྟེན་དམག་མི་རྣམས་ཀྱི་ནུས་པ་དེར་སྤུངས་བཞིན་ཡོད།

མངའ་ཁུལ་གྱི་རྒྱལ་ཁབ་གལ་ཆེན་པོ་ཆགས་པར་བརྡ་གཏོང་གི་ཡོད་རེད་དེར་བརྟེན་རྒྱ་གར་གྱི་གཡས་གཡོན་ལ་དཀའ་རྙོག་ཞིག་བྱུང་ན་རྒྱ་གར་གྱིས་མདུན་ལ་ཐོན་ནས་སོ་སོའི་ཞབས་འདེགས་བསྒྲུབ་དགོས་པ་དེ་བསྒྲུབ་རྒྱུ་རེད་ཅེས་བརྗོད་འདུག་རྒྱ་གར་གྱིས་མཚོ་དམར་པོར་དམག་གྲུ་བཏང་བར་བརྟེན་དེ་ཁུལ་དུ་མཚོ་ཇག་བཀག་ཐུབ་རྒྱུར་རེ་བ་བྱེད་ཀྱི་ཡོད་རེད་ཅེས་རྒྱ་གར་གཞུང་གི་ལས་བྱེད་ཀྱིས་བརྗོད་འདུག་ཨན་ཇ་ན་པ་སི་རི་ཆ་ཡིས་བཏང་པའི་གནས་ཚུལ་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་བསོད་ནམས་གཡང་འཛོམས་ཡིན།

ཉེ་ཆར་བོད་ཀྱི་ཟློས་གར་ཚོགས་པའི་དགེ་རྒན་དང་ཉམས་ཞིབ་པ་ཁག་ཅིག་གིས་གསོལ་འདེབས་འབོད་སྐུལ་ཞུས་པ་བཞིན་ཨོ་ཌི་ཤ་ཕུན་ཚོགས་གླིང་གཞིས་ཆགས་སུ་བཞུགས་པའི་སྐྱབས་རྗེ་གཏེར་ཆེན་ནམ་མཁའ་དྲི་མེད་རབ་འབྱམས་རིན་པོ་ཆེ་དང་གདུང་སྲས་སྐྱབས་རྗེ་འཇིགས་མེད་རིན་པོ་ཆེ་རྣམ་གཉིས་ཀྱི་མཇལ་ཁ་དང་ལམ་སྟོན་གྱི་འོག་ལ། གླིང་བྲོ་བདེ་ཆེན་རོལ་མོའི་ལོ་རྒྱུས་དང་འཕེལ་རིམ་དབྱངས་ལེན་དང་གླིང་བྲོ་འཁྲབ་སྟངས་ཆས་གོས་གོན་སྟངས་གསར་དུ་སྦྱངས་ཡོད་པ་རེད། བོད་ཀྱི་ཟློས་གར་ཚོགས་པའི་དགེ་རྒན་རྣམ་པར་གླིང་བྲོའི་སྐོར་ཨོ་ཌི་ཤ་རུ་རྟེན་གཞི་བྱས་པ་རི་དགོན་ཐུབ་བསྟན་སྨིན་གྲོལ་གླིང་དགོན་པ་དང་ཨོ་ཌི་ཤ་གླིང་བྲོ་ཚོགས་པས་གོ་སྒྲིག་དང་སློབ་སྟོན་གནང་ཡོད་པ་རེད། ཡུ་ཀུ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་ཡིས་དམག་སྤྱི་གཙོ་བོ་ཝེ་ལེ་རི་ཛེ་ལུ་ཤི་ནི་གནས་དབྱུང་བཏང་སྟེ་ཁོང་གི་ཚབ་ལ་རྐང་དམག་གི་སྤྱི་ཁྱབ་ཨོ་ལེག་ཟན་དྲ་སེར་སི་ཀི་དམག་སྤྱི་གཙོ་བོར་གསར་དུ་བསྐོ་བཞག་གནང་འདུག་དམག་སྤྱི་གསར་པའི་བཅར་འདྲིའི་སྐབས་ལ། ང་ཚོའི་དམིགས་ཡུལ་ལ་འགྱུར་བ་ཕྱིན་མེད་ལངས་ཕྱོགས་འཛིན་རྒྱུ་དང་མངའ་ཁོངས་སྲུང་རྒྱུ། དགྲ་བོར་ཕམ་ཉེས་གང་ཐུབ་བཏང་སྟེ་ཕ་རོལ་པོའི་ནུས་པ་རྫོགས་སུ་བཅུག་རྒྱུ་བཅས་ཡིན། དེ་ཚོ་ནི་ང་ཚོས་ཉིན་ལྟར་བྱེད་བཞིན་ཡོད་ཅེས་བརྗོད་འདུག་སྲིད་འཛིན་ཛེ་ལན་སི་ཀི་ཡིས་དྲ་ལམ་ཐོག་ལ་དམག་སྤྱི་ཝེ་ལེ་རི་ཡིས་ལོ་ངོ་གཉིས་ལ་དམག་སྤྱི་གཙོ་བོར་གནང་བར་ཐུགས་རྗེ་ཆེ་ཞུ་བ་དང་གོ་གནས་དེའི་མི་སྣ་བརྗེ་དགོས་སྲིད་པའི་སྐོར་གྲོས་བསྡུར་གནང་ཡོད་དམག་སྤྱི་གསར་པ་བསྐོ་གཞག་བྱེད་རྒྱུའི་དུས་ཚོད་ནི་ད་ལྟ་ཏག་ཏག་རེད་ཅེས་གསུངས་འདུག། ཁ་སང་པ་ཀི་སི་ཐན་དུ་རྒྱལ་ཡོངས་གྲོས་ཚོགས་ཀྱི་འོས་བསྡུར་མི་ས་ཡ་མང་པོས་འོས་ཤོག་འཕངས་པའི་དམངས་གཙོའི་ལམ་ལུགས་ལ་འོས་ཤོག་བརྒྱུད་ནས་སྲིད་དབང་ཐག་གཅོད་བྱེད་རྒྱུའི་ལག་ལེན་མ་བསྟར་བའི་སྔོན་ལ་བྷ་ལུ་ཆི་སི་ཐན་དུ་འབོམ་གྱི་གཏོར་རྒོལ་འོག་ལ་མི་སུམ་ཅུ་སོ་བརྒྱད་ཀྱི་སྲོག་ཤོར་བ་དང་འོས་ཤོག་འཕེན་པའི་ཉིན་མོར་ས་གནས་ཁག་ཅིག་ལ་དྲག་པོའི་གནས་ཚུལ་བྱུང་ཡོད་པ་རེད། གཟའ་ཕུར་བུར་པ་ཀི་སི་ཐན་རྒྱལ་ཡོངས་ལ་འོས་ཤོག་འཕེན་གྲབས་ཡོད་པའི་སྐབས་ལ་སྐར་མ་བཅུ་ཙམ་རིང་ཁ་པར་གཏོང་ལེན་དང་དྲ་རྒྱའི་འབྲེལ་མཐུད་བཀག་ཡོད་པ་རེད། གཞུང་གིས་དེ་ལྟར་བྱེད་རྒྱུ་ནི་སྲུང་སྐྱོབ་ཆེད་དུ་ཡིན་ཅེས་བརྗོད་འདུག་འོས་ཤོག་བླུགས་ཚར་བའི་རྗེས་ལ་འོས་གྲངས་བརྩི་རྒྱུ་འགོ་བཙུགས་ཡོད་པ་དང། གཟའ་པ་སངས་ཉིན་མོར་རིམ་བཞིན་འོས་བསྡུའི་ཁ་ཕྱོགས་གསལ་དུ་འགྲོ་རྒྱུ་ཚོད་དཔག་བྱེད་ཀྱི་ཡོད་པ་རེད། བདུན་ཕྲག་འདིའི་རིང་ལ་ཨེ་ཤི་ཡའི་རྒྱལ་ཁབ་མང་པོའི་ནང་ལ་སྲོལ་རྒྱུན་ལུགས་རྙིང་གི་ལོ་གསར་སྲུང་བརྩི་ཞུ་ཆེད་གྲ་སྒྲིག་བྱས་པའི་རྣམ་པ་ཤུགས་ཆེན་པོ་མཐོང་རྒྱུ་འདུག་དཔེར་ན་ཝེ་ཏི་ནམ་ནང་ལ་ལོ་གསར་གྱི་ཁྲོམ་སྟོན་ཡོད་པ་ནས་ད་ལོ་མེ་འབྲུག་གི་ལོ་ཡིན་པ་གསལ་པོ་མཚོན་ཐུབ་ཀྱི་ཡོད་པ་རེད། གཞན་ཡང Thailand ནང་ལ་ཁྲོམ་ཆེན་པོ་ཞིག་ལ་འབྲུག་དང་སེང་གེའི་གཞས་འཁྲབ་པ་གློག་བརྙན་འཁྲབ་སྟོན་པ་ཞིག་སྐུ་མགྲོན་དུ་འབོད་ནས་ལོ་གསར་པ་སྲུང་བརྩི་ཞུས་འདུག། རྒྱ་ནག་ལ་མཚོན་ན་རྒྱ་མི་ས་ཡ་མང་པོ་གྲོང་ཁྱེར་ཆེ་ཁག་ནས་སོ་སོའི་ཕ་ཡུལ་དང་གྲོང་གསེབ་ལ་ལོ་གསར་རིང་ནང་མི་མཉམ་འཛོམས་དང་ལོ་གསར་གྱི་དགའ་སྟོན་ཆེད་དུ་འགྲུལ་བཞུད་བྱེད་བཞིན་ཡོད་པ་འདི་ནི་འཛམ་གླིང་ནང་ལོ་འཁོར་གྱི་འགྲོ་བ་མིའི་འགྲུལ་བཞུད་གྲངས་ཀ་མང་ཤོས་དེ་རེད་འདུག། དེ་ནས་ང་ཚོས་ཀུན་གླེང་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་སྙན་སྒྲོན་ཞུས་ཚར་བ་ཡིན། ལས་རིམ་གསན་གཟིགས་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་དང་བོད་ཤིང་འབྲུག་ལོའི་ལོ་གསར་ལ་ཚང་མ་འཚམས་འདྲི་ཞུ་རྒྱུ་དང་ལོ་གསར་ལ་དགའ་དགའ་སྤྲོ་སྤྲོ་ཡོང་བའི་སྨོན་འདུན་ཞུ་གི་ཡོད། ཡང་གཤམ་ལ་ང་ཚོའི་བོད་ཀྱི་ལོ་གསར་གྱི་དམིགས་བསལ་ལས་རིམ་ལ་གསན་གཟིགས་གནང་རོགས། ཚང་མ་བཀྲ་ཤིས་བདེ་ལེགས།

རྨད་བྱུང་ལེགས་ཚོགས་རྫོགས་བྱེད་གུས་པས་འབུལ། བཀྲ་ཤིས་གནམ་ལོའི་རྟེན་འབྱུང་དགའ་སྟོན་ལ། བདེ་ལེགས་དབྱངས་ཀྱིས་ཕྱུག་པའི་སྨོན་ཚིག་འདི། ཨ་རིའི་རླུང་འཕྲིན་ལས་བྱེད་ཐུན་མོང་ནས། གནམ་ལོ་གསར་པའི་དུས་བཟང་བསུ་བྱེད་འབུལ། ཨ་རིའི་རླུང་འཕྲིན་ཁང་གི་ལས་བྱེད་ཐུན་མོང་ནས། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པའི་དུས་བཟང་ཉིན།

དེ་རིང་ལོ་གསར་གྱི་དགའ་སྟོན་ཉིན་མོ་འདི་ལ་ཡང། བོད་ཕྱི་ནང་གཉིས་ཀྱི་བོད་མི་ཚང་མ་ལོ་ལ་ང་ཚོ་བཀའ་ཤག་སྐབས་བཅུ་དྲུག་གི་ངོས་ནས་རེད་ང་རང་སྒེར་གྱི་ངོས་ནས་ལོ་གསར་གྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་བྱས་ནས་ཞུ་ཡ་ཡིན་ད་ང་ཚོ་བོད་ས་ཤོར་ནས་ད་རབ་བྱུང་གཅིག་དང་ལོ་བཞི་ཞིག་འདུག་བྱས་ནས་འགྲོ་གི་ཡོག་རེད་བོད་མདོ་སྟོད་སྨད་ནས་བྱས་ནས་ད་བཞི་བཅུ་ཞེ་བརྒྱད་ཞེ་དགུ་ཙམ་ནས་ཡ། བཙན་འཛུལ་བྱས་ཡག་འགོ་བཙུགས་ནས་བྱས་ན་ད་ལྟ་ལོ་བདུན་ཅུ་དོན་བཞི་ཅུ་དོན་ལྔ་འདུག་བྱས་ནས་འགྲོ་གི་ཡོད་རེད་ད་ལྟ་ཡིན་ནའི་ད་ང་ཚོ་ལོ་གསར་བ་སྲུང་བརྩི་ཞུ་ཡག་ཚོ་ད་ཅིག་རྒྱུན་སྲོལ་ནང་བཞིན་བྱས་ང་ཚོ་སྲུང་བརྩི་ཞུ་གི་རེད་དེ་ཡིན་ནའི་འདས་པའི་གི་གནས་ཚུལ་དེ་གའི་དེ་ང་ཚོ་དྲན་པའི་ཐོག་ནས་ཨ་ནི་མ་འོངས་པ་ལ་ཡང་ད་སོ་སོ་སོའི་གི་འགན་འཁྱེར་ཕྱོགས་ཐོག་ལ། སྐུལ་འདེད་ཅིག་བྱས་ནས་ཨ་ནེ་བསམ་བློ་བཏང་ད་བསམ་བློ་བཏང་ཡ་དེ་ཚོའི་བོད་སྤྱི་པའི་རྩ་དོན་ལ་ཕན་པ་ཅིག་དགོངས་པ་བཞེས་དགོས་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་ང་ཚོ་སྒེར་སོ་སོ་སོའི་གི་འདོད་པ་གཅིག་རེད་ཨ་ནེ་ཆོལ་ཁ་ཆོས་བརྒྱུད་དེ་ཚོའི་འདོད་པ་གཅིག་རེད་དེ་ཡིན་ནའི་ང་ཚོ་མི་འབོར་དང་གནས་སྟངས་གི་དབང་གིས་ཨ་ནེ་ཞན་ཆ་ཡོད་པ་དེ་གས་དེ་ང་ཚོ་སྟོབས་ལ་འགྱུར་ཐུབ་ཡ་དང་སྟོབས་གང་ཡོད་པ་དེ་གས་དེ་ང་ཚོ་སྟོབས་གི་ངོ་བོ་རང་ལ་ཉར་ཐུབ་ཡ་ཅིག་འབད་བརྩོན་གནང་དགོས་ཡ་དེ་གལ་ཆེན་པོ་རེད་ཤག་བོད་ནང་ཡོད་མཁན་ཚོས་བོད་མི་ཚོས་ད།

ཡང་སོ་སོའི་མི་རིགས་ཀྱི་ངོ་བོ་སྐད་ཡིག་ནང་པའི་ཆོས་དང་དེ་ཚོའི་ཐོག་ལ་ཡང་ཅིག་དོ་སྣང་སྤྲད་ཡ་དང། དོ་སྣང་སྤྲད་བ་ཙམ་དུ་མ་ཟད་པའི་ཉམས་ལེན་བྱེད་ཡ་དེ་དག་གལ་ཆེན་པོ་ཞིག་ཏུ་ཆགས་བསྡད་ཀྱི་ཡོད་དུས། དེ་ཚོ་མུ་མཐུད་ནས་ད་ཆོད་སེམས་བརྟན་པོའི་ཐོག་ནས་ང་ཚོ་འགྲོ་དགོས་ཡ་དེ་གལ་ཆེན་པོ་རེད། བཀྲ་ཤིས་ལྡུམ་རའི་ནང་ལ་གཡང་ཆགས་ཧ་ལོའི་མེ་ཏོག་སྔ་དྲོའི་ཟིལ་པ་མ་ཡལ།

ནི་བོད་ཕྱི་ནང་གཉིས་ལ་ཡོད་མཁན་གྱི་བོད་མི་ཡོངས་དང་ཨ་ནི་བོད་ཀྱི་གྲོགས་ཕོ་མོ་ཡོངས་ལ། བོད་མིའི་སྤྱི་འཐུས་ལྷན་ཚོགས་ཀྱི་ཚབ་དང་ཨ་ནི་སྒེར་གྱི་ངོས་ནས། བོད་ཤིང་འབྲུག་ལོའི་གནམ་ལོ་གསར་དུ་ཚེས་པའི་དགའ་སྟོན་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཟེར་ཞུ་ཡ་ཡིན། ད་ལོ་གསར་ཟེར་ཡོང་དུས་ད་མི་རིགས་ཀྱི་རིག་གཞུང་ལྟ་བུ་འདྲ་བོ་ཞིག་ཆགས་བསྡད་རེད་ཨ་ནི་དེ་ནང་བཞིན་གྱི། དེང་སང་རྒྱལ་སྤྱིའི་ནང་གི་འགྲོ་སྟངས་བལྟས་པ་ཡིན་ན་ད Happy New Year ཟེར་ནས་ཚང་མ་གི་ཀྱི་ལོ་གསར་བ་དེ་ཀྱི་སྤྲོ་སྐྱིད་དང་ལྡན་པའི་ཐོག་ནས་ཀྱི་བསུ་བསྡད་ཡག་གི་དེ་ནི་གནས་བབ་ཆགས་བསྡད་རེད། ཡིན་ན་ད་ང་རང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་ཐོག་ནས་ཀྱི་ལོ་གསར་སྲུང་བརྩི་བྱེད་སྟངས་ལ་ཀྱི་རིག་གཞུང་དང་འབྲེལ་བའི་ཐོག་ནས་ཆོས་ཕྱོགས་དང་འབྲེལ་བའི་ཐོག་ནས་རྣམ་པ་མང་པོ་བརྒྱུད་དེ་ཨ་ནི་ང་ཚོ་དེ་ཚང་མ་ཀྱི་ལོ་གསར་སྲུང་བརྩི་སྔར་སྲོལ་ལྟར་ཞུ་ཐུབ་དགོས་ཡག་དེ་གལ་ཆེན་པོ་གཅིག་དང་ཨ་ནི་དེ་ག་ནང་བཞིན་གྱི་ལོ་གསར་པའི་ནང་ལོགས་ནས་ཀྱི་བྱ་བ་བཟང་པོ་མང་པོ་བྱེད་རྒྱུའི་འགོ་རྩོམ་ཐུབ་ཡ། ཨ་ནི་སོ་སོ་གི་དམིགས་ཡུལ་སྐྱོང་ཐུབ་དགོས་ཡག་དེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་ནང་བཞིན་གྱི་ཉིན་མ་གཉིས་གསུམ་དགའ་དགའ་སྤྲོ་སྤྲོ་ཙམ་མ་ཡིན་པའི་དེ་ནས་ལོ་གསར་བ་དང་ལོ་ཧྲིལ་པོ་དེ་དེ་ནས་དོན་ལྡན་པ་ཡོང་ཐུབ་ཡ་ལ་འབད་བརྩོན་ཞུ་དགོས་ཡག་དེ་གལ་ཆེན་པོ་ཆགས་བསྡད་རེད་དེ་ག་ནང་བཞིན་གྱི་ད་ཆབ་སྲིད་ཀྱི་ཐོག་ནས་ཞུ་བ་ཡིན་ན་ད་ང་རང་ཚོ་བོད་ཕྱི་ནང་གཉིས་ཀྱི་གནས་སྟངས་འདྲ་བོ་ཆགས་ནས་ད་ང་ཚོ་གྱོང་ཆེན་པོ་རེད་ཡིན་ན་ཡང་སྤྱི་ཡོངས་ཀྱི་ད་དུས་རབས་ཉི་ཤུ་རྩ་གཅིག་པའི་ཆབ་སྲིད་ཀྱི་ཁོར་ཡུག་འཛམ་གླིང་གི་ཆབ་སྲིད་ཁོར་ཡུག་ནང་བལྟས་ཡོང་དུས་ད་འགྱུར་བ་ཆེན་པོ་ཞེ་པོ་ཅིག་འགྲོ་བསྡད་ཡོད་རེད་ཨ་ནི་དེ་ནང་བཞིན་གྱི་རྒྱ་ནག་ནང་ལོགས་ལ་ཡིན་ན་ཡང་ཆབ་སྲིད་ཀྱི་འགྱུར་བ་འགྲོ་བསྡད་ཡོད་རེད་ཨ་ནི་དེ་ནང་བཞིན་གྱི་ད་འཛམ་གླིང་ནང་ལོགས་ལ་ད་རང་དབང་དམངས་གཙོ་ཟེར་ནས་ཀྱི་ཚང་མས་དགའ་ཞེན་ཤུགས་ཆེ་བའི་དུས་ཚོད། འགྲོ་ཡག་གི་གོ་སྐབས་དེ་ཚོ་བསྟུན་ནས་ད་ང་རང་ཚོ་བོད་མི་ནང་ལ་ཡང་དམིགས་བསལ་གྱི་གོ་སྐབས་གསར་པ། མང་པོ་ཅིག་ཡོང་དགོས་པ་རེད་ང་རང་ཚོ་བདེན་པའི་འཐབ་རྩོད་ཀྱི་ཐོག་ནས་ཀྱི་ང་རང་ཚོ་ཀྱི་བདེན་པ་དང་རྒྱུ་མཚན་ཡོད་པ་ཡིན་དུས་ཉི་མ་གཅིག་ང་ཚོ་གཞིས་བྱེས་མཉམ་འཛོམས་ཡོང་ཐུབ་ཡག་གི་ངེས་པ་འདྲ་བོ་ཞིག་ཆགས་བསྡད་རེད་དེའི་ཐོག་ལ་ལྷན་ཚང་མས་ཀྱི་འབད་བརྩོན་དང་ཐུགས་ཁུར་གནང་དགོས་ཡག་ཅིག་དང་ཨ་ནི་དེ་ག་ནང་བཞིན་གྱི་ད་ང་རང་ཚོ་ཕ་མེས་ནས་ཡོད་པའི་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ་ད་ང་རང་ཚོ་བོད་མི་ཚང་མ་རྒན་གཞོན་ཚང་མས་དེའི་ཐོག་ནས་ཀྱི་སེམས་ཁུར་གནང་ནས་ཀྱི་ཉིན་རེའི་འཚོ་བའི་ནང་ལོགས་ལ་བེད་སྤྱོད་ཡོང་ཐུབ་དགོས་ཡག་དེ་གལ་ཆེན་པོ་རེད་ཤག།
ཆོལ་གསུམ་ཆོས་ལྡན་ཞིང་ཁམས་ཞེས་པའི་འཁྲབ་གཞས་དེ་ནི་སྤྱིར་བོད་ཀྱི་ཕྱིའི་བཀོད་པ་དང་ཡང་སྒོས་ཡུལ་ལུང་སོ་སོའི་ཐུན་མོང་མ་ཡིན་པའི་རིག་གཞུང་གི་ཁྱད་ཆོས་མཚོན་པ་མ་ཟད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་རྣམས་ལ་དམངས་གཙོའི་ལམ་སྲོལ་དང་སྐུ་དབང་བཅས་པ་གསོལ་སྩལ་གནང་བར་བཀའ་དྲིན་རྗེས་དྲན་མཚོན་ཆེད་དུ་བོད་གཞུང་ཟློས་གར་ཚོགས་པས་གསར་རྩོམ་གནང་བའི་འཁྲབ་གཞས་ཤིག་བྱས་པ་ཡོད།

བོད་ཀྱི་སྲོལ་རྒྱུན་གྱི་གཞས་སྣ་དེ་དག་ལ་ཡང་ཐུགས་མཉེས་པོ་བྱུང་ཡོད་ཤག་རེད། མུ་མཐུད་ང་རང་ཚོ་ལྷན་དུ་གནམ་ལོ་གསར་པའི་དགའ་སྟོན་དང་ལྷན་དུ། བྱིས་པའི་ཀུན་སྤྱོད་ནི་ཁྱིམ་ཚང་སློབ་གསོ་ནས་འགོ་བརྩམ་དགོས་ཞེས་པའི་བཙན་བྱོལ་ནང་ལོགས་ལ་ཡང་བོད་པའི་བུད་མེད་ཀྱིས་འཁྲབ་སྟོན་ཐོག་མར་གནང་བའི་དགོད་བྲོའི་གཏམ་གླེང་ཅིག་ལ་ཡང་རྒྱང་སྲིང་གནང་འདུག། མི་ལ་ཚེ་ཡི་བཀྲ་ཤིས་ཤོག། ནོར་ལ་གཡང་གི་བཀྲ་ཤིས་ཤོག། ཟས་ལ་བཅུད་ཀྱི་བཀྲ་ཤིས་ཤོག། ལོ་ཕྱུགས་རྟག་ཏུ་རྒྱས་པར་ཤོག། མ་བཟང་ནས་སྐལ་བཟང་ལགས། ཁྱེད་རང་གི་བཀྲ་ཤིས་འཚམས་འདྲི་ཧ་ལས་གནང་ས། དེ་དག་ཡིན་དགོས་བྱུང་མི་ང་ཚོའི་བོད་པའི་ཁ་རྒྱུན་ལ་ཡ། ཡ་རབས་ཕྱག་དང་ཞེ་ས་མཁས། མ་རབས་ལྟོ་དང་གྲོད་པ་ཆེ་ཟེར་གྱི་མི་འདུག། ང་རང་ཆུང་དུས་ནས་ཁྱིམ་ཚང་གི་ཕ་མ་བཟང་པོའི་བསླབ་བྱ་འོག་ནས་འཚར་ལོངས་བྱུང་ཙང། སྐད་ཆ་བཤད་སྟངས་དང་འཚམས་འདྲི་ཞུ་སྟངས་དེ་གས་ད་ཆུ་རྒྱུག་རྒྱུག་ཡོད་ད། དེ་ལྟ་དང་ཡང་སྟོད་ར་ཏོག་སྟངས་ར་འབོར་ཤོར་ཚར་བ་ཡོད་ད།
ལགས་ག་རེ།
གུས་བརྩི་ཞུ། ད་གིན་ཁོང་གིས་གསུངས་པ་དེ་དངོས་གནས་བདེན་པ་རེད།

སྤུ་གུ་འདི་ལ་ཞི་བདེ་དང་ལྷིང་འཇགས་མེད་དུས། སྤུ་གུ་འདི་ནི་མ་འོངས་པར་ངུས་ངེས་ཆགས་ཡོང་བ་གཏན་འཁེལ་རེད། ག་རེ་བྱས་ནས། ཨ་ཙི། ཨ་མའི་སེམས་ཁམས་དང་འབྲེལ་བ་ཡོད་རེད་བྱས། ད་དེ་འདྲ་བྱས་ན་གལ་སྲིད་ང་ལ་སྤུ་གུ་ཡོད་ན། ངས་ཉི་མ་རྟག་པ། ཧཧཧ།

ད་དངོས་གནས་འདྲ་པོ་གསུངས་སོང། སྤུ་གུ་ཨ་མའི་མངལ་དུ་ཡོད་དུས་ནས་ལུས་ངག་ཡིད་གསུམ་གྱི་ཀུན་སྤྱོད་ཚུལ་བཞིན་བསྲུང་དགོས། དེ་འདྲས་བྱེད་ཐུབ་ན་མ་འོངས་པར་སྤུ་གུ་དེ་རྩེ་ཕྲ་ཆགས་ཀྱི་རེད་ད། དེ་དག་ཡིན་དགོས་བྱུང་ང་ཚོའི་བོད་པའི་ཁ་རྒྱུན་ལ་རྟ་ཅིག་གསོས་ན་རྟེའུ་ནས་གསོས། བ་ཅིག་གསོས་ན་དེ་བེའུ་ནས་གསོས་ཟེར་གི་འོ་འདི་མ་ཡང་རེད། དངོས་གནས་ཁྱེད་རང་གིས་གནད་ལ་ཁེལ་བ་གསུངས་སོང་ཨ། ཀུན་སྤྱོད་དང་འབྲེལ་བའི་བཀའ་མོལ་དེ་འདྲ་ཞིག་ཡག་པོ་བྱས་གསན་ཨ། གང་ཞིག་གསེར་གྱི་རི་ལ་བསྙེས་གྱུར་ན། དེ་ཡི་འདབ་ཆགས་ཐམས་ཅད་གསེར་དུ་འགྱུར། གང་ཞིག་དུག་གི་རི་ལ་བསྙེས་གྱུར་ན། དེ་ཡི་འདབ་ཆགས་ཐམས་ཅད་དུག་ཏུ་འགྱུར། ཨ་ཙི་མེ་ཏོག་ལགས། ཀུ་ཅི་ད་དེ་འདྲའི་མ་རྙེད་ད། རྙེད་ན་ག་རེ་ངས་རང་གི་གསེར་དང་དངུལ་ཚང་མ་བཅོམ་གྱི་རེད་བསམ་གྱི་འདུག་གས། ཨ་ཙི་རང་ནི་དེ་འདྲའི་ཀོ་ཀོ་ལ་ངས་དེ་འདྲའི་ཟེར་མེད་ད། ངས་ཞུ་ཡག་ལ་ཡ།
རང་ལ་ཆུང་དུས་ནས་ཕ་མའི་སློབ་གསོ་ཡག་པོ་ཞིག་རག་བྱུང་མི་འདུག་ག་རེ་བྱས་ནས། རང་གི་ནི་ཁ་གདངས་ཚད་ལ་སྐྱེས། སྨད། མདོག་ངན་མཆོག་སྤང་ཞེས་སྐད་ཆ་བཙོག་པ་རྐྱང་རྐྱང་ཅིག་མར་གསུངས་གནང་གི་འདུག་ག། ག་རེ་སློབ་གསོ། ག་རེ་ཀུན་སྤྱོད། ག་རེ་སྐད་ཆ་བཤད་སྟངས། ང་ནི་ཆུང་དུས་སྐབས་ནས་ནང་ལ་དམག་རྒྱག་པ་དང་དྲག་རྩལ་རྩེད་པ་མཐོང་དོན་ནི་ད་དེ་ཚོའི་སྐོར་ཅིག་དང་རྒྱུས་མེད། དེ་ལས་ཡག་ག་དེ་རྒྱག་རེས་བརྒྱག་དང་ཁ་པར་རྩེད་མོ་རྩེས་དེ་ཤེས་ཀྱི་ཡོད་ད། ཧོ་འདི་ཡིན་ཟེར་བ། ཀོ་བ་གཅིག་ནས་དྲས་པའི་རྒྱུན་བུ་དང་ཤ་ཁོག་གཅིག་ནས་གཏུབ་པའི་སྟི་ག་ཟེར་ན་དེ་འདྲའི་ཞོར་ཚིག་དང་ལེན་མཁན་དེ་དག་ཡིན་དགོས་བྱུང། དེ་འདྲས་མེད་ན་ཕ་རྒྱུད་བུ་ལ་མ་ཕྱིན་ན་རི་བོང་ཤོ་ཏོ་ག་ནས་ཡོང་ཟེར་གྱི་མི་འདུག་ག།

དམག་ལ་འགྲོ་ཡག་གི་གྲ་སྒྲིག་གནང་གི་མེད་འགྲོ། ག་རེ་དམག་ཁོ་རང་གཉིས་གཅིག་གིས་གཅིག་ལ་ག་རེ་ཐེབས་ཐེབས་ཞུས་གཅིག་གིས་སྐད་ཟེར་ན་གཅིག་གིས་སྨྲས། ད་དུང་ལྟས་ངན་རོ། ཕྱོགས་པང་སྦར་གོ། ཉི་ཤུ་དགུའི་གླུད་ཟེར་ནས་རྦད་ཁོ་རང་རྩོད་པ་ཡན་ཞུ། ད་ང་ལ་རེ་བ་འདྲ་ཅིག་ཡོད་རེད་པས། གཟིགས་དང་ལྷན་རྒྱས་ཚོ། དེང་སང་ང་ཚོའི་སྤྱི་ཚོགས་ནང་ལ་ཡང་འགན་འཁུར་གྱི་བསམ་བློ་མེད་པའི་ཁྱིམ་བདག་ག་ཚོད་ཡོད། བྱིས་པ་སྐྱེས་ཐུབ་ཙམ་གྱིས་ག་བ་འགྲིག་གི་རེད། ལགས་རེད། བྱིས་པ་གསོ་སྐྱོང་བྱ་རྒྱུ་ནི་ཁྱིམ་བདག་ཚོའི་འགན་འཁྲི་ཆེ་ཤོས་དེ་རེད་ད། མེ་ཏོག་ལགས། ཁྱེད་རང་གིས་ང་ཚོ་ནམ་རྒྱུན་ཁྱིམ་ཚང་ནང་ལ་ཡང་འཐུས་ཤོར་ཆེ་ཤོས་འགྲོ་ཚད་ཀྱི་གནད་འགག་ག་རེ་ག་རེ་ཡིན་མིན་མཁྱེན་གྱི་ཡོད་པས། ཤེས་དང་ཤེས་ཤེས་ཙང་ང་དེ་འདྲའི་ཆགས་མི་འདུག་གས། བྱས་ན་ཡག་པོ་བྱུང་ཏག་ཏག་རེད་དེ་རིང་ང་རང་གཉིས་ཀྱིས་འདིར་ལ་ཡང་བྱིས་པའི་སེམས་ཁམས་ལ་ཕོག་ཐུག་འགྲོ་ཚད་ཀྱི་གནད་འགག་ཁ་ཤས་ཤིག་མར་བསྟན་གནང་ན་ག་འདྲས་འདུག། ཞུས་ཙང་ཞིག་ངས་ཁྱིམ་བདག་བྱེད་རང་གིས་སྤུ་གུ་བྱས་ན་ཨ་ཙི་ད་སྐལ་བཟང་ལགས་གནམ་ལ་འཕུར་ར་མ་རེད་དེའི་འཁྲབ་པའི་རེད། ཨོ་ཙི་ངས་ནི་འཁྲབ་ཟེར་བ་གནམ་ལ་འཕུར་བྱས་འཁྲབ་པའི་མིན་འགྲོ་ས། ད་ཡིན་ན་ང་ཁྱིམ་བདག་རེད་ད་རང། པཱ་ལགས་པཱ་ལགས

པགས་པ་སྲ་བ་དགོས་ཡོད། ཁ་ཅིག་ནི། སྐལ་བཟང་ཨ་མ་ར་ཁྲོམ་ལ་ཕྱིན་དུས་པཱ་ལགས་ཀྱི་སྟོབས་ཆེན་ཨ་མ་ལགས་རྒྱབ་ལོགས་ནས་འཐམས་བྱས་འགྲམ་པའི་སྒང་ལ་པོ་བྱས་སོང། ལྷན་རྒྱས་ཚོ་གཟིགས་དང། དེང་སང་གི་ཁྱིམ་བདག་ཚོ་མགོ་རུལ་བ་རྣ་བས་མ་ཚོར་ཟེར་བ་རང་རེད། ཞུས་ཙང་བྱས་ཕ་མ་ཚོ་གིས་སྤུ་གུ་ཏིག་ཙམ་ངུས་པ་དང་ཁ་པར་སྤྲད་བྱས་གནས་ཚུལ་དེ་གའི་ཐག་གཅོད་བྱེད་རྩིས་གནང་གི་འདུག་བ། ཡིན་ནའི་དེ་མ་འོངས་པ་སྤུ་གུའི་མདུན་ལམ་ག་ཚད་མེད་པ་བཟོ་གི་རེད་པས།

ང་ཚོའི་སྤུ་གུ་ཚོ་ལ་མ་འོངས་པར་རེ་བ་ཡོད་རེད་བས། དེ་འདྲས་བྱས་ན་ཀུན་སྤྱོད་དང་མཐུན་པའི་བྱ་བཞག་ལེགས་འགྲུབ་ཡོང་གི་རེད་བས། དེ་འདྲས་བྱས་བསྡད་པ་ཡིན་ན་ཕ་མ་བཟང་པོའི་བུ་ཕྲུག་དང་དགེ་རྒན་བཟང་པོའི་དགེ་ཕྲུག་ཟེར་དེ་འདྲ་ག་འདྲས་བྱུང་གི་རེད། དེ་འདྲས་བྱས་ན་ཁྱིམ་ཚང་གི་སློབ་གསོར་རེ་བ་བཅོལ་འདུག་གས། དེ་འདྲས་བྱས་པ་ཡིན་ན། ང་ཚོའི་མ་འོངས་པ་ལ་རེ་བ་འདུག་བས། དེ་འདྲ་སོང་ཙང་ཁྱིམ་ཚང་གི་ཕ་མ་ཚོས་སློབ་གསོའི་ཁོར་ཡུག་ཡག་པོ་ཞིག་བསྐྲུན་རོགས་གནང། འོང་རེད་མེ་ཏོག་ལགས། ངས་གོ་ཡག་ལ་རང་སྤུ་གུའི་ཨ་མ་ཆགས་ཚར་མ་རེད་བས། ད་འོ་ན་རང་གིས་དེ་འདྲས་གནང་དགོས་མ་རེད་པ། ཁ་བ་ཁོག་སྐལ་བཟང་ལགས་ང་མགོ་རུལ་བ་རྣ་བས་ཚོར་མཁན་དེ་ངས་དུས་དང་རྣམ་པ་ཀུན་ཏུ་བྱིས་པ་ནི་ཁྱིམ་ཚང་གི་གྲུབ་ཆ་གལ་ཆེ་ཤོས་ཤིག་བརྩི་གི་ཡོད། ད་དུང་སྤུ་གུ་བཟང་སྤྱོད་མཐུན་པའི་བསླབ་བྱ་ཡང་སེ་རྒྱབ་ཀྱི་ཡོད་ད། ག་རེ་སྐྱོན་གནང་གི་ཡོད་པས། དེ་ཨེ། ཀུན་དང་མཐུན་པ་རྩ་བ་ཡིན་མོད་ཀྱང། མཐོང་ཚད་ལད་མོ་བྱེད་ན་ཀླད་མེད་ཡིན། སྐད་རིགས་ཐམས་ཅད་ཤེས་ན་བཟང་མོད་ཀྱང། རང་གི་ཕ་སྐད་བརྗེད་ན་ངོ་ཚ་ཡིན་ཟེར་རྟག་པར་བསླབ་བྱ་རྒྱག་གི་ཡོད་ད། ད་ང་ཕ་སྐད་ཞིག་ད་བརྗེད་མེད། ང་ཟ་ནི་དངོས་གནས་ཁྱེད་རང་ཞི་དྲག་འགྱུར་བ་ཐེབས་འདུག་ཨ། དངོས་གནས་དགའ་པོ་ཞི་དྲག་བྱུང། སོ་སོའི་སྤུ་གུ་ལ་ཡང་ཕ་མེས་ཀྱི་རིག་གཞུང་བཟང་པོ་དང་ཡུལ་གོམས་གཤིས་ལུགས་འདི་གའི་ཞི་དྲག་བསླབ་གནང་གི་འདུག་ཨ། ད་དུང་འདིའི་སྒང་ལ་ཡང་རང་མི་རིགས་ཀྱི་སྐད་གལ་ཆེན་པོ་ཡིན་པའི་སྐོར་ལ་བསླབ་བྱ་ཡང་སེ་སྐྱོན་གནང་གི་ཡོད་གསུངས་སོང་ཨ། དངོས་གནས་རྗེས་སུ་ཡི་རངས་ཡོད་ད། ཡིན་ནའི་མེ་ཏོག་ལགས། དེང་སང་ངས་སྤྱི་ཚོགས་ནང་དུ་དོ་སྣང་བྱས་རེད་པ། བོད་སྐད་ཅིག་རྒྱབ་ཟེར་དུས་དེའི་མཉམ་དུ་ལ་ཚིག་ཁྱད་མཚར་ཞེ་པོ་དེ་འདྲའི་བེད་སྤྱོད་གཏོང་གི་འདུག་ད་ཁྱེད་རང་ཡག་པོ་ཞིག་གཟིགས་ཨ། ལྟོས་ཨ་ག་རེ་ཟེར། ཧབ་རྟ་ཡིན་ན་ཅི། ད་དུང་རྟ་རེད་ཡིན་ན་ཅི། ད་ད་དུང་ཅི་ཡོད་ལྟོས་ཨ་དེ་ཅིག་ལྟ། བོད་སྐད་མཉམ་དུ་བེད་སྤྱོད་བྱེད་ཡག་ད་ག་རེ་ཟེར་ཨ་ལྟོས་ཨ། ཧོ། ཕོ་ར་ཡིན་ན་ཅི། ང་ཚོ་སྤུ་ར། ཁོ་ཚོ་སྤུ་ར་ཡིན་ན་ཅི་ད། དེ་འདྲས་བྱས་ན། ག་ནས་འགྲིག་ཡག་ཡོད། ཁོ་ཁོ་ད་དེ་འདྲའི་ཚིག་ཅིག་ད་ངའི་སྤུ་གུའི་རྩ་ལ་ངས་ནི་བེད་སྤྱོད་བྱས་བྱུང་མེད། དེ་འདྲའི་ལབ་པ་ཡིན་ན་སྤུ་གུ་ཡག་པོ་ཅིག་གསོ་སྐྱོང་ག་བྱེད་ཐུབ་པ་རེད། རེད་ད་དེ་དངོས་གནས་བདེན་པ། ལྷན་རྒྱས་ཚོ། ང་ཚོས་བྱིས་པ་ལ་བཅངས་པའི་རེ་བ་དེ་འདྲ་ཞུ། ཕྲུ་གུ་ནི་མི་རིགས་ཀྱི་རེ་བ་ཡིན། ཕྲུ་གུ་ནི་རྒྱལ་ཁབ་ཀྱི་བླ་སྲོག་ཡིན། ཕྲུ་གུ་ནི་དྭངས་གཙང་ལྷད་མེད་ཀྱི་མེ་ཏོག་བཞིན། ཕྲུ་གུ་ནི་མ་འོངས་པའི་སློབ་གསོའི་བདག་པོ་ཡིན། བྱིས་པ་ཚོ། ཁྱེད་ཚོ་ནི་མི་རིགས་ཤིག་གི་རེ་བ་དང་རྨི་ལམ་ཡིན་པས། རིག་པ་གཞོན་པའི་དུས་ན་སློབ། བ་ནི་དགུན་གྱི་དུས་སུ་གསོ། ཞིང་ནི་དྲོད་གཤེར་ལྡན་ཚེ་རྨོ། དེ་གསུམ་འབྲས་བུ་སྨིན་པའི་རྒྱུ། སློབ་སྦྱོང་དུས་ན་གཡེལ་བ་དེ། མཁས་འདོད་རེ་བ་འབྲས་མེད་ཡིན། མེ་ཏོག་སད་ཀྱིས་ཁྱེར་བ་ནི། ཤིང་ལ་འབྲས་བུའི་རེ་བ་མེད། འོ་ཙི་སྐད་གསང་ལ་བཏང་ང་མགྱོགས་པོ་བྱུང་བ་སྐད་ཆ་ལྷག་མ་རྗེས་ལ་བཤད་གོ།

བོད་ཀྱི་སྲོལ་རྒྱུན་གླུ་གར་རིག་གནས་དང་འབྲེལ་བའི་ལས་རིམ་ཞིག་ཡིན། འདི་དང་འབྲེལ་ནས་བོད་གཞིས་བྱེས་གཉིས་སུ་བཞུགས་པའི་ང་ཚོའི་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་ཐུགས་རྗེ་ཆེ་ཞུ། ལྷན་རྒྱས་ལོ་གསར་པའི་ནང་སྐུ་གཟུགས་གསལ་ཐང་དང་བྱ་བ་ལམ་འགྲོ་ཁྱིམ་ཚང་འཆམ་མཐུན་ནད་མེད་ཚེ་རིང་ཡོང་བའི་བཀྲ་ཤིས་སྨོན་འདུན་ཞུ་གི་ཡིན། ལྷན་རྒྱས་བཞུགས་གདན་འཇགས་དགོས།